ད་ལྟ་རང་ལོ་དྲུག་ཅུ་རེ་དྲུག་ལ་སླེབས་པ། ཧང་གོ་ཡུལ་ནི་དེ་སྔོན་ཁའོ་ཤུང་གྲོང་ཁྱེར་གྱི་སྤྱི་ཁྱབ་དང། ཕྱོགས་འགལ་གོ་མིན་ཏང་ཚོགས་པའི་སྲིད་འཛིན་གྱི་འོས་མི་བྱས་མྱོང་བ་ཞིག་ཡིན་པ་དང། ཁོང་ལ་ཚེས་གཅིག་ཉིན་ཐའེ་ཝན་གྱི་གྲོས་ཚོགས་ཀྱི་ཚོགས་གཙོར་མང་མོས་རྒྱབ་སྐྱོར་ཐོབ་ཡོད་པ་རེད། དེ་ཡང་ཟླ་བ་སྔོན་མ། རྒྱལ་ཡོངས་འོས་བསྡུའི་སྐབས་ད་ལྟའི་གཞུང་འཛིན་དམངས་གཙོ་ཡར་རྒྱས་ཚོགས་པར་སྲིད་འཛིན་གྱི་རྒྱལ་ཁ་བསྐྱར་དུ་ཐོབ་ཡོད་ཀྱང། ཁ་གཏད་ཚོགས་པ་གཙོ་བོ་གོ་མིན་ཏང་ཚོགས་པར་གྲོས་ཚོགས་ནང་འཐུས་མི་གྲངས་འབོར་མང་ཐོབ་ཡོད་སྟབས། གནས་ཚུལ་ཐོན་པར་གཞིགས་ན། ཧང་གོ་ཡུལ་ལ་འཐུས་མི་ལྔ་བཅུ་ང་བཞིའི་རྒྱབ་སྐྱོར་དང། གཞུང་འཛིན་དམངས་གཙོ་ཡར་རྒྱས་ཚོགས་པའི་ད་ལྟའི་གྲོས་ཚོགས་ཀྱི་ཚོགས་གཙོ་ཡིན་བཞིན་པ་སྐུ་ཞབས་ཡུའུ་ཞི་ཀུང་ལ་འཐུས་མི་ལྔ་བཅུ་ང་གཅིག་གི་རྒྱབ་སྐྱོར་ཐོབ་སྟེ་ཧེ་བག་ཐོག་ནས་ཧང་གོ་ཡུལ་ལ་མང་མོས་རྒྱབ་སྐྱོར་ཐོབ་ཡོད་པ་དང། དེ་ནི་ཐའེ་ཝན་གྱི་མི་དམངས་ཚོགས་པ་ཚོགས་པ་དེར་འཐུས་མི་བརྒྱད་ཡོད་པ་དེ་དག་གིས་འོས་བསྡུ་ཐེངས་གཉིས་བྱས་ཡོད་པ་དེའི་སྐབས་མཉམ་ཞུགས་བྱས་མེད་པའི་རྗེས་སུ་གོ་མིན་ཏང་ཚོགས་པའི་འོས་མིར་མང་མོས་རྒྱབ་སྐྱོར་དེ་ཐོབ་པ་ཞིག་ཡིན་པ་ཉམས་ཞིབ་པས་འགྲེལ་བརྗོད་བྱེད་ཀྱི་ཡོད་པའི་གནས་ཚུལ་ཐོན་གྱི་འདུག་དེ་ཡང་ད་ལྟའི་ཐའེ་ཝན་གྱི་གྲོས་ཚོགས་ཡོངས་ལ། ཁྱོན་བསྡོམས་འཐུས་མི་བརྒྱ་དང་བཅུ་གསུམ་ཡོད་པའི་ཁོངས་ནས། ད་རེས་སྤྱི་ཟླ་དང་པོའི་ནང་རྒྱལ་ཡོངས་འོས་བསྡུ་འདིའི་སྐབས། ཕྱོགས་འགལ་གོ་མིན་ཏང་ཚོགས་པར། འཐུས་མི་བཞིའི་རྐུབ་སྟེགས་མང་ཐོབ་ཡོད་པ་དང། དེས་རྐྱེན་པས་ད་ལྟ་གྲོས་ཚོགས་ནང་གཞུང་འཛིན་དམངས་གཙོ་ཡར་རྒྱས་ཚོགས་པ་ལས་གོ་མིན་ཏང་ཚོགས་པར་འཐུས་མི་གྲངས་མང་ཡོད་པ་རེད། འོན་ཀྱང། ཐའེ་ཝན་གྱི་ཁྲིམས་ལུགས་ལྟར་བྱས་པ་ཡིན་ན། གྲོས་ཚོགས་ཀྱི་ཚོགས་གཙོ་སུ་ཡིན་རུང། སྲིད་དོན་གྱི་ཚོགས་པ་ཁག་གི་ཆབ་སྲིད་ནང་ཐེ་བྱུས་དེ་ཙམ་བྱེད་ཆོག་གི་མེད་ན་ཡང། རྒྱལ་ཁབ་ཀྱི་འགྲོ་གྲོན་དང། དེ་མིན་ཕྱི་ཕྱོགས་ཁག་གི་མགྲོན་པོ་ཡོང་མཁན་ཚོར་སྣེ་ལེན་སོགས་ཀྱི་ལས་འགན་གཙོ་བོ་ཡོད་པ་རེད། ཡིན་ན་ཡང། ཉམས་ཞིབ་པས་བརྗོད་པར་གཞིགས་ན། ད་ལྟའི་གཞུང་འཛིན་དམངས་གཙོ་ཡར་རྒྱས་ཚོགས་པའི་གྲོས་ཚོགས་ཀྱི་ཚོགས་གཙོ་སྐུ་ཞབས་ཡུའུ་ཞི་ཀུང་གིས། འདས་པའི་ལོ་བཞི་ཙམ་རིང། གྲོས་ཚོགས་ཀྱི་ཚོགས་གཙོའི་ལས་འགན་འཁྱེར་བའི་སྐབས། ཕྱི་རྒྱལ་ཡུལ་གྲུ་ཁག་ནས་ཐའེ་ཝན་གྱི་གྲོས་ཚོགས་དང་དེ་མིན་སྲིད་གཞུང་ཁག་ཏུ་འཚམས་འདྲིར་ཕེབས་རྒྱུར་གྲ་སྒྲིག་ཐེངས་མང་བྱས་ཡོད་པ་མ་ཟད། ཁོང་ནས་ཀྱང་ཕྱི་རྒྱལ་གྱི་གྲོས་ཚོགས་ཁག་ནང་མགྲོན་འབོད་ལྟར། གོ་སྐབས་འདི་བཟུང་སྟེ་གཟིགས་སྐོར་དུ་ཡང་ཐེངས་མང་ཕེབས་མྱོང་ཡོད་པ་རེད། ཡིན་ན་ཡང་རྒྱ་ནག་གཞུང་གིས་ཁོང་ནས་ཕྱག་ལས་གནང་སྟངས་དེ་དག་དང་ལྷག་དོན་དུ་འདས་པའི་ལོ་གཉིས་ཙམ་ནང་ཚུད་ཐའེ་ཝན་གྱི་རྒྱལ་སྲུང་ཐད་འགྲོ་གྲོན་ཕོན་ཆེ་སྤར་ཡོད་པ་སོགས་ཀྱི་གནད་དོན་དེ་དག་གི་ཐོག་ལ་རྒྱ་ནག་གཞུང་གིས་མ་འདོད་པར་བཀག་སྡོམ་བྱ་རྒྱུར་འབད་བརྩོན་ཅི་ཆེ་བྱས་ཡོད་པ་ཉམས་ཞིབ་པས་འགྲེལ་བརྗོད་བྱས་ཡོད་པའི་གནས་ཚུལ་ཐོན་འདུག། ཡང་གནས་ཚུལ་ཐོན་པར་གཞིགས་ན། ལོ་རྒྱུས་ཐོག་ནས་བརྗོད་པ་ཡིན་ན། ད་ལྟའི་ཕྱོགས་འགལ་གོ་མིན་ཏང་ཚོགས་པ་དེ་བཞིན་རྒྱ་ནག་སྐམ་ས་དང་འབྲེལ་ལམ་ཉེ་པོ་ཡོང་རྒྱུར་འབད་བརྩོན་དང་ཤུགས་སྣོན་རྒྱག་གི་ཡོད་སྟབས། ཁོང་ཚོས 3D ཟེར་བའི་ཇུས་གཞི་ཞིག་བཏོན་ཡོད་པ་དེ་ནི་རྒྱལ་སྲུང་སྲུང་སྐྱོབ་དང། འཐབ་འཛིང་མེད་པ། གྲོས་གླེང་བྱེད་དགོས་པ་བཅས་བརྗོད་པའི་ཐོག་ནས། ད་ལྟའི་གྲོས་ཚོགས་ཀྱི་ཚོགས་གཙོ་གསར་པ་སྐུ་ཞབས་ཧན་ཀུ་ཡུ་གིས་དེ་ལྟར་ཡོང་རྒྱུར་འབད་བརྩོན་བྱེད་རྒྱུ་ཡིན་པར་ཉམས་ཞིབ་པས་འགྲེལ་བརྗོད་གནང་གི་འདུག་འོན་ཀྱང་ད་ལྟའི་གཞུང་འཛིན་དམངས་གཙོ་ཡར་རྒྱས་ཚོགས་པའི་སྲིད་འཛིན་གསར་པ་སྐུ་ཞབས་ལེ་ཆིང་ཏེ་འམ་ཡང་ན་ཝི་ལིམ་ལེ་ཡིས་རྒྱ་ནག་ནས་ཐའེ་ཝན་གྱི་བདེ་འཇགས་ཐོག་ཉེན་ཁ་བཟོ་མུས་ཡིན་པ་དེ། རྒྱལ་སྲུང་ཐད་ད་ལྟ་ལས་ཤུགས་ནུས་ཆེ་བ་སྐྱོང་དགོས་པ་ཆགས་ཡོད་པ་ཉམས་ཞིབ་པས་འགྲེལ་བརྗོད་གནང་གི་འདུག་དེ་ཡང་སྐུ་ཞབས་ཨེ་ཝན་ཁཱེ་ཐ་བྷ་ཏེ་ཞུ་བ་ནི་དེ་སྔོན་ཨ་མི་རི་ཀའི་རྒྱལ་སྲུང་ཐོག་སློབ་སྟོན་གནང་མཁན་ལས་ཁུངས་ཀྱི་ཉམས་ཞིབ་གནང་མྱོང་མཁན་ཞིག་ཡིན་པ་དང། ཁོང་གིས་སྲིད་འཛིན་གསར་པ་སྐུ་ཞབས་ཝི་ལིམ་ལེ་ཡིས་ཐའེ་ཝན་གྱི་རྒྱལ་ཁབ་དང་དམངས་གཙོ། རང་དབང་སྲུང་སྐྱོབ་བྱེད་རྒྱུར་སྔོན་ལས་ལྷག་པའི་འབད་བརྩོན་གནང་དགོས་པ་ཆགས་ཡོད། དེ་ལྟར་སྲུང་སྐྱོབ་ཡོང་རྒྱུར་ཨ་མི་རི་ཀའི་ངོས་ནས་ཀྱང་མུ་མཐུད་རྒྱབ་སྐྱོར་གནང་གི་རེད་ཅེས་གསུངས་ཡོད་པ་རེད། གནས་ཚུལ་ཐོན་པར་གཞིགས་ན། ད་ལྟའི་སྲིད་འཛིན་གསར་པ་སྐུ་ཞབས་ཝི་ལིམ་ལེ་ཡིས་ཐའེ་ཝན་གྱི་རྒྱལ་སྲུང་ཐད་རྒྱལ་ཁབ་ཀྱི་ཐོན་ཁུངས་ཀྱི་བརྒྱ་ཆ་གསུམ་བར་འགྲོ་གྲོན་དུ་གཏོང་རྒྱུ་ཡིན་པ་གསུངས་ཡོད་པ་དེར། གོ་མིན་ཏང་ཚོགས་པ་དང། TPP ཚོགས་པ་གཉིས་ཀས་དེ་ལྟར་མོས་མཐུན་གྱིས་རྒྱབ་སྐྱོར་བྱས་ཡོད་པ་དེ་ནི། གོ་མིན་ཏང་ཚོགས་པས་ད་ལྟ་བར་རྒྱ་ནག་སྐམ་སའི་ཐོག་འཛིན་བཞིན་པའི་སྲིད་བྱུས་ལ་འགྱུར་བ་ཆེན་པོ་ཞིག་ཕྱིན་ཡོད་པར་ཉམས་ཞིབ་པས་འགྲེལ་བརྗོད་གནང་གི་ཡོད་པ་རེད། ལྷན་རྒྱས་ཚོས་གོང་དུ་གསན་པའི་གནས་ཚུལ་ཁག་ཅིག་གུས་པ་བསྟན་འཛིན་ལྷུན་གྲུབ་ཀྱིས་ཕབ་སྒྱུར་གྱིས་ལྷན་རྒྱས་ཚོའི་སྙན་ལམ་ལ་ཕུལ་བ་ཞིག་ཡིན།